བོད་ཡིག་སློབ་སྦྱོང་བརྒྱུད་ནས་སློབ་སྦྱོང་དང་མདུན་ལམ་གྱི་གོ་སྐབས་མང་པོ་ཡོད་པ་ཡིན། སློབ་ཕྲུག་གི་གནས་ཚད་མི་འདྲ་བ་ཚང་མ་བོད་ཡིག་སློབ་ཁྲིད་བྱེད་རྒྱུ་ཡོད་ཅིང། དྲ་ཐོག་གི་སློབ་ཚན་ཁག་ཁྱེད་རང་ས་གནས་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་རྒྱུ་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཡི་སློབ་རྒྱུན་དང་པོ་ཡི་སློབ་ཞུགས་ཐོ་འགོད་དེ་བཞིན། ཕྱི་ཟླ་གཉིས་པ་ཡི་ཚེས་ཉེར་བཞི་ནས་སྒོ་རྒྱག་རྒྱུ་ཡིན་པ་བཅས། ཞིབ་ཕྲའི་གནས་ཚུལ་ཁག་མཁྱེན་འདོད་ཡོད་ཚེ། Australia ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཚིགས ANU dot edu dot au ཐོག་ཕེབས་རོགས་གནང། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་འདིའི་ལེ་ཚན་ནང་དྲ་ཐོག་ཏུ་མགོ་སྐོར་བསླུ་བྲིད་འོག་མི་ཚུད་པའི་ཆེད་ཉེན་གཟབ་བྱ་ཚུལ་སྐོར་འགྲེལ་བརྗོད་ཞུ་རྒྱུ་ཡིན། དྲ་རྒྱ་ནི་ང་ཚོའི་ཉིན་རེའི་འཚོ་བ་ནང་དགོས་མཁོ་ངེས་ཅན་ཞིག་ཏུ་གྱུར་ཡོད། ང་ཚོས་ནང་མི་དང་གྲོགས་པོ་མཉམ་དུ་འབྲེལ་མཐུད་བྱེད་རྒྱུ་དང་ཅ་ལག་ཉོ་རྒྱུ། རྩེད་མོ་རྩེ་རྒྱུ། ལས་ཀ་ལས་རྒྱུ་སོགས་ཀྱི་ཆེད་དུ་དྲ་རྒྱ་ཡང་ཡང་བེད་སྤྱོད་གཏོང་བཞིན་ཡོད་པས། ཨོ་སྟྲེ་ལི་ཡའི་ནང་དྲ་ཐོག་ཏུ་མགོ་སྐོར་བསླུ་བྲིད་དང་གཡོ་ཟའི་འོག་ལ་ཚུད་མཁན་ཇེ་མང་དུ་འགྲོ་བཞིན་ཡོད་འདུག་ཨོ་སྟྲེ་ལི་ཡའི་གཞུང་གིས་སྟངས་འཛིན་གནང་བའི་དྲ་ཚིགས། Stay Smart Online། ཞེས་པའི་ཐོག་ཁྱེད་ཀྱིས་དྲ་ཐོག་ཏུ་ཉེན་གཟབ་བྱ་ཚུལ་གྱི་གནས་ཚུལ་ཞིབ་ཕྲ་ཁག་བཀོད་ཡོད། སྤྱིར་ཨོ་སི་ཀྲི་ལི་ཡའི་ནང་དྲ་ལམ་ཉེས་གསོག་གི་གནས་ཚུལ་ཇེ་མང་དུ་འགྲོ་བཞིན་ཡོད་འདུག Australian Competition and Consumer Commission ཡི་ལོ་མཇུག་གི་སྙན་ཐོ་ལ་གཞིགས་ན། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་ནང་དྲ་ཐོག་ཏུ་བསླུ་བྲིད་ཀྱི་གནད་དོན་ཉེན་རྟོག་པར་སྙན་སེང་ཞུ་མཁན་བརྒྱ་ཆ་བཞི་བཅུ་ཞེ་བདུན་ཙམ་མང་དུ་ཕྱིན་ཡོད་པ་དང་ཨོ་སི་ཀྲི་ལི་ཡའི་མི་རྣམས་ཀྱི་ཁྱོན་བསྡོམས་ཨོ་སྒོར་ས་ཡ་སུམ་བརྒྱ་ཙམ་དོན་མེད་བསླུ་བྲིད་འོག་ཤོར་ཡོད་འདུག། དེ་བཞིན་དྲ་ལམ་གྱི་ཁྲིམས་འགལ་ཁག་སྙན་སེང་ཞུ་མཁན་མང་ཆེ་བ་མི་ལོ་ན་ལྔ་བཅུ་ང་ལྔ་ཡན་ཡིན་འདུག་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་དྲ་སྦྲེལ་ནག་ཉེས་ཇེ་མང་དུ་འགྲོ་བཞིན་ཡོད་པས་གཞུང་གི་ངོས་ནས་དེ་སྔོན་འགོག་ཆེད་མང་ཚོགས་ཁྲོད་དུ་ཤེས་ཡོན་གོ་རྟོགས་སྤེལ་རྒྱུ་དང། མི་མང་རྣམས་མགོ་སྐོར་བསླུ་ཁྲིད་ལས་སྲུང་བསྐྱབ་གནང་རྒྱུ་དེ་གཞུང་གི་འོས་འགན་ཡིན་པར་བརྟེན། གནད་དོན་དེ་གལ་ཆེ་དོན་ཆེ་བརྩི་གི་ཡོད་འདུག། Interpol། སྟེ་རྒྱལ་སྤྱིའི་སྐོར་སྲུང་ལྷན་ཚོགས་ཀྱིས་དྲ་སྦྲེལ་ཁྲིམས་འགལ་ལ་དབྱེ་བ་གཉིས་ཕྱེ་ཡོད་དེ། དང་པོ་ནི་དངོས་པོ་ཡར་རྒྱས་ལ་བརྟེན་ཁྲིམས་འགལ་ཚད་མཐོ་བ་དེ་ཡིན། དེའི་ནང་གློག་ཀླད་ཀྱི Hardware སྟེ་སྲ་ཆས་ཡོ་ཆས་ལ་གནོད་པའི་ལས་ཀ་ཚབས་ཆེན་པོ་དེ་དག་ཚུད་ཀྱི་ཡོད། གཉིས་པ་ནི། Cyber-enabled། སྟེ། དྲ་རྒྱ་སྤྱོད་ནས་བཟོས་པའི་གཡོ་ཟ་དང་ངན་ཇུས། མགོ་སྐོར་བསླུ་བྲིད། དེ་བཞིན་ཕྲུ་གུར་སྨད་པའི་ཁྲིམས་འགལ་ལས་རིགས་དང། འཇིགས་སྐུལ་རིང་ལུགས་སོགས་དྲ་རྒྱ་ལ་བརྟེན་ནས་བྱུང་བའི་ནག་ཉེས་རྣམས་ཚུད་ཀྱི་ཡོད། Richard Davis ལགས་ནི་དྲ་ལམ་བདེ་སྲུང་སྐོར་གྱི་སློབ་སྟོན་ཚོགས་པ། Context Information Security། ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་ལས་ཁུངས་ཀྱི་བཟོ་ལས་འགན་འཛིན་ཞིག་ཡིན། Davis ལགས་ཀྱིས་དྲ་སྦྲེལ་ནང་ནས་དར་སྲོལ་ཆེ་ཤོས་ཤིག་ནི། གཞན་ལ་སྐད་ཆ་སྙན་པོ་དང་རྫུན་ཤོད་ནས་བསླུ་རྒྱུ་དེ་རེད་ཅེས་ཁོང་གིས་གསུངས་དོན། གཞི་རྩའི་གཡོ་ཟའི་དཔེ་མཚོན་ནི Love Scam སྟེ། དགའ་བོའི་གཡོ་ཟ་ཞེས་པ་ནི་མི་ཞིག་གིས་ཁྱེད་ཀྱི་དགའ་རོགས་ཡིན་ཚུལ་གྱིས་ཁྱེད་ལས་དངུལ་བླངས་པ་དེ་ཡིན། ཉེ་ཆར Australia གཙོས་པའི་རྒྱལ་ཁབ་ཁག་བརྒྱ་དང་ལྔ་བཅུ་ནང Ransomware ཞེས་པའི་གནོད་ཚབས་ཅན་གྱི་དྲ་འབུ་དེ་ཁྱབ་ཆེན་པོ་བྱུང་ཡོད། མེལ་བྷོན་གྱི Cyber Security Hub སྟེ་དྲ་ལམ་བདེ་སྲུང་ཁང་གི་འགོ་འཛིན Stas Filshtinskiy ལགས་ཀྱིས Ransomware ཞེས་པའི་དྲ་འབུའི་ཉེན་ཚབས་སྐོར་འགྲེལ་བརྗོད་གནང་བར། དྲ་འབུ་དེས་ཁྱེད་ཀྱི་གློག་ཀླད་དང་གློག་ཆས་ནང་བཏང་སྟེ་གློག་ཆས་དེའི་སྟེང་ཡོད་པའི་ཡིག་ཆ་དང་པར་རིས་སོགས་ཆ་ཚང་གསང་བརྡར་འབེབས་ནས་ཁ་ཕྱེ་མི་ཐུབ་པ་བཟོ་གི་ཡོད། དེ་ཡང་བསྐྱར་ཁ་ཕྱེ་ཐུབ་ཆེད་བླུ་རིན་སྤྲོད་དགོས་ལུགས་བརྗོད་ནས་མི་མང་པོར་གཡོ་ཟ་དང་མགོ་སྐོར་བསླུ་བྲིད་བྱེད་ཀྱི་ཡོད། དེ་ཡང། མི་མང་ཆེ་བ་རང་ཉིད་ཀྱི་ཡིག་ཆ་གལ་ཆེ་རྣམས་དང། ནང་མིའི་པར་རིས་སོགས་དྲན་རྟེན་ཚུལ་དུ་ཉར་འདོད་ཡོད་པས་དངུལ་སྤྲོད་པར་ཐེ་ཚོམ་བྱེད་ཀྱི་མེད། Stas Filshtinskiy ལགས་ཀྱིས་དྲ་ལམ་གྱི་བསླུ་བྲིད་ངོ་འཕྲོད་པར་རང་ཉིད་སོ་སོའི་རྒྱུན་ཤེས་བེད་སྤྱོད་གནང་དགོས་ཞེས་ཡང་ཁོང་གིས་གསུངས་དོན།
གལ་སྲིད་ནམ་རྒྱུན་ཉིན་རེའི་འཚོ་བའི་ནང་ཁྱེད་ལ་ཡིད་ཆེས་མི་ཐུབ་པ་དང་འབྱུང་མི་སྲིད་པའི་རྙེད་དོན་ཞིག་འཕྲད་ཚེ། ཁྱེད་ཀྱིས་དེ་ལས་སླ་པོ་ཡིད་ཆེས་བློས་འཁེལ་གནང་ནས་བདེན་པ་འཛིན་གྱི་མ་རེད། དེ་ལྟར་དྲ་ཐོག་ཏུ་མི་ཞིག་གིས་ཁྱེད་ལ་ཀུ་ཤུ་ཁ་པར་ཨོ་སྒོར་བརྒྱ་བྱས་ནས་བཙོང་རྒྱུའི་ཁས་ལེན་བྱས་ན། དེ་ལ་ཡིད་ཆེས་རྒྱུ་ལྟ་ཅི་དེ་ལས་ལྡོག་སྟེ་དོགས་ཟོན་སྣོན་མ་གནང་དགོས་པ་ཞིག་རེད། དེ་བཞིན། ཁྱེད་ཀྱིས་ངོ་མི་ཤེས་པའི་དྲ་ཡིག་ཁ་བྱང་ཞིག་ནས་ཡི་གེ་སླེབས་ན་དེ་ཁ་ཡ་རྩ་བ་ནས་གནང་རྒྱུ་མེད་ལ། ལྷག་པར་དུ་འབྲེལ་ཐག་ལ་གཏན་ནས་གནོན་རྒྱུ་མེད། ཨོ་སི་ཀྲི་ལི་ཡའི་ནང་དྲ་ཐོག་ཏུ་ཅ་ལག་ཉོ་ཚོང་ཆེད་ཉིན་ལྟར་བུན་བྱང་ས་ཡ་མང་པོ་བེད་སྤྱོད་གནང་བཞིན་ཡོད་འདུག Australian Payments Network གི་སྙན་ཐོ་ལ་གཞིགས་ན། ཨོ་སི་ཀྲི་ལི་ཡའི་ནང་བུན་བྱང་དང་འབྲེལ་བའི་ཉེས་གསོག་དང་གཡོ་ཟ་བརྒྱ་ཆ་བདུན་ཅུ་དོན་བརྒྱད་ཙམ་དྲ་ལམ་བརྒྱུད་བྱུང་གི་ཡོད་པ་ཐོན་ཡོད་འདུག་ལས་ཁུངས་དེའི་སྤྱི་ཁྱབ་འགན་འཛིན Leila Fourie ལགས་ཀྱིས་བུན་བྱང་འཛིན་མཁན་ཚོས་དྲ་ཐོག་ཏུ་དངུལ་མང་ཉུང་གང་ཞིག་སྤྲོད་ཀྱང་ངེས་པར་དུ་ཉེན་གཟབ་དང་སྤྱང་གྲུང་དོད་པོ་གནང་དགོས་ཞེས་ཁོང་མོས་གསུངས་དོན། ང་ཚོའི་ཉམས་ཞིབ་ལ་བརྟེན་ན་བསླུ་བྲིད་མཁན་ཚོས་དང་ཐོག་དངུལ་ཉུང་ཉུང་གཡོ་ཟ་བྱེད་པ་དང་དེ་རྗེས་ག་ལེར་དངུལ་ཇེ་མང་དུ་གཡོ་ཟ་བྱེད་སྲོལ་འདུག་དེར་བརྟེན་ཁྱེད་ཀྱིས་དུས་ནམ་ཡང་སོ་སོའི་དངུལ་འཛིན་ལ་དོ་སྣང་གནང་ནས་དེའི་ནང་ཁྱེད་རང་གིས་མི་ཤེས་པའི་དངུལ་འཐེན་ཡོད་མེད་སོགས་ཞིབ་འཇུག་གནང་དགོས། དྲ་ལམ་བདེ་སྲུང་སྐོར་གྱི་སློབ་སྟོན་ཚོགས་པ། Context Information Security། ཞེས་པའི་ལས་བྱེད Richard Davis ལགས་ཁོང་གིས་ཚོགས་པ་དང་ཚོང་ལས་ཁག་ལ་དྲ་ལམ་ཉེས་གསོག་སྐོར་གོ་རྟོགས་སྤེལ་བཞིན་ཡོད་འདུག། འོན་ཀྱང་གོ་རྟོགས་སྤེལ་བ་བཞིན་ཁྱོན་ཡོངས་གྲུབ་འབྲས་ལེགས་པོ་རང་ཐོན་གྱི་མི་འདུག་ཞེས་ཁོང་གིས་འགྲེལ་བརྗོད་གནང་བར། ང་ཚོས་ཟླ་བ་གཉིས་རེ་གསུམ་རེའི་ནང་དྲ་བའི་བདེ་འཇགས་སྐོར་གོ་རྟོགས་སྤེལ་ཆེད་ལས་འགུལ་བརྩམས་མ་ཐག་ཏུ་དྲ་ཐོག་ཏུ་བསླུ་བྲིད་འོག་ཚུད་མཁན་ཇེ་ཉུང་དུ་འགྲོ་གི་འདུག། འོན་ཀྱང་ལོ་མཇུག་ལ་ཉམས་ཞིབ་བྱེད་སྐབས་སྔར་གྱི་གནས་སྟངས་རང་འཇགས་ཡིན་པ་ཐོན་གྱི་འདུག་པས་གོ་རྟོགས་སྤེལ་བ་ལ་གྲུབ་འབྲས་གང་ཡང་ཐོན་གྱི་མི་འདུག་མི་ཕལ་ཆེ་བ་རྣམས་ཀྱིས་ང་ཚོའི་ཟབ་སྦྱོང་སྤྲད་པ་རྣམས་སེམས་ལ་རྒྱུན་རིང་ངེས་ཐུབ་ཀྱི་མེད་པའི་རྐྱེན་གྱིས་དེ་ལྟར་ཡིན་ས་རེད་འདུག་ལྷག་པར་དུ་ཨིན་སྐད་མི་ཤེས་མཁན་རྣམས་ལ་དྲ་ལམ་ཉེས་གསོག་སྐོར་གོ་རྟོགས་ཡག་པོ་མེད་པས་བསླུ་བྲིད་འོག་ཚུད་ཉེན་ཆེ་བ་ཡོད། Stas Filshinsky། ལགས་ཀྱིས་ཉེ་ཆར་མེལ་བོན་ན་ཡོད་པའི་ར་ཤི་ཡའི་འཇིའུ་སྤྱི་ཚོགས་ནང་དྲ་ལམ་ཉེས་གསོག་སྐོར་སློབ་སྟོན་གནང་ཡོད་འདུག་ཁོང་གིས་མི་རྣམས་དྲ་ཐོག་ཏུ་མགོ་སྐོར་བསླུ་བྲིད་འོག་མི་ཚུད་པའི་ཆེད་ཐབས་ལམ་ཡག་ཤོས་དེ་ཁོང་ཚོའི་ཤེས་ཡོན་གོ་རྟོགས་སྤེལ་རྒྱུ་དེ་རེད་ཅེས་ཁོང་གིས་གསུངས་དོན། དབྱིན་སྐད་མི་ཤེས་མཁན་རྣམས་ལ་དྲ་རྒྱའི་བདེ་འཇགས་དང་སྲུང་སྐྱོབ་སྐོར་ཤེས་ཡོན་སྤྲོད་རྒྱུ་ཤིན་ཏུ་གལ་འགངས་ཆེན་པོ་རེད། དེང་དུས་སྤྱི་ཚོགས་ནང་ཚོང་ལས་ཚང་མ་དྲ་རྒྱའི་བརྒྱུད་ལས་ཀ་བྱེད་ཀྱི་ཡོད་དུས། དབྱིན་སྐད་མི་ཤེས་བའི་མི་དེ་དག་ལ་གྱོང་གུན་ཆེན་པོ་ཡོད་རེད། དེར་བརྟེན་ང་ཚོས་ཁོང་ཚོར་སློབ་སྦྱོང་སྤྲོད་ནས་སྲུང་སྐྱོབ་བྱེད་ཐུབ་ན་ང་ཚོ་ཚང་མར་ཁེ་ཕན་ཡོད། ཁྱེད་ཀྱིས་གང་ཐུབ་ཅི་ཐུབ་ཀྱིས་དྲ་རྒྱའི་བདེ་འཇགས་དང་བདེ་སྲུང་ཆེད་ཉེན་གཟབ་བྱས་ཀྱང་དངོས་སུ་ཁྱེད་རང་དྲ་རྒྱ་བེད་སྤྱོད་གནང་བ་ཙམ་གྱིས་ཁྱེད་ཀྱིས་རང་ཉིད་སྒེར་གྱི་གནས་ཚུལ་མང་པོ་ཉེན་ཁར་བསྐྱལ་བ་དང་མཚུངས་པ་རེད། དེར་བརྟེན Richard Davis ལགས་ཀྱིས་ཁྱེད་ཀྱིས་དྲ་རྒྱ་བེད་སྤྱོད་ཞིབ་ནན་གྱིས་གནང་དགོས་ཞེས་ལམ་སྟོན་གནང་ཡོད།
ང་ཚོ་ཚང་མ་ཉིན་ལྟར་དྲ་རྒྱ་དང་གློག་ཆས་བེད་སྤྱོད་བྱེད་མཁན་ཡིན་པའི་ཆ་ནས། དྲ་ཡིག་དང་ཁ་པར་སོགས་གང་བྱུང་སླེབས་སྐབས་དེར་དོན་ལྡན་གྱིས་དོགས་འཆར་གནང་དགོས་པ་ཡིན། ཁྱེད་ཀྱིས་དྲ་རྒྱའི་ཐོག་འཚོལ་ཞིབ་གནང་ན། ད་ལྟའི་ཆར་སོ་སོའི་ཉེ་འཁོར་ལ་དྲ་ཐོག་གི་གཡོ་ཟོལ་ཁྱབ་ཆེ་ཤོས་ཁག་གི་ཐོ་བཀོད་ཡོད་པ་དེ་བཀླགས་ཆོག། ཐབས་ལམ་གཞན་ཞིག་ནི་ཁྱེད་ཀྱིས་དུས་རྟག་ཏུ་སོ་སོའི་གློག་ཆས་སྟེང་ཡོད་པའི

ལྷན་རྒྱས་ཀྱིས་ཨེས་བྷི་ཨེས་བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། གསར་བསྒྲགས་འདི་ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།